ད་ལོའི་སྤྱི་ཟླ་བཅུ་གཅིག་པའི་ཚེས་ལྔའི་ཉིན་བྱ་རྒྱུའི་ཨ་མི་རི་ཀའི་སྲིད་འཛིན་གྱི་འོས་བསྡུའི་གྲུབ་འབྲས་ལ་གཞིགས་ཏེ། འོས་མི་སུ་ལ་རྒྱལ་ཁ་ཐོབ་སྟེ་སྲིད་འཛིན་དུ་འོས་འདེམས་བྱུང་བ་ཡིན་ན། དེ་ཡིས་རྒྱལ་ནང་དང་རྒྱལ་སྤྱིའི་ཐོག་ལ་སྲིད་བྱུས་འདྲ་མིན་སྣ་ཚོགས་ཤིག་འཛིན་རྒྱུ་གཏན་འཁེལ་བ་ཡིན་པ་ལྟར། རྒྱ་ནག་དང་འབྲེལ་བའི་སྲིད་བྱུས་ལ་གཞིགས་ན། ད་ལྟའི་ལས་ཐོག་སྲིད་འཛིན་ཇོ་བྷའི་ཏིན་གྱིས་རྒྱ་ནག་ཐོག་འཛིན་བཞིན་པའི་སྲིད་བྱུས་ཁག་དང། དེ་བཞིན་དེ་སྔའི་སྲིད་འཛིན་ཏྲོ་ནོལ་ཏྲམ་གྱི་ལས་དུས་སུ་རྒྱ་ནག་ཐོག་ཚོང་དོན་དམག་འཁྲུག་བརྒྱབ་པས་མཚོན་པའི་ཧ་ཅང་གྱོང་མཁྲེགས་རང་བཞིན་གྱི་སྲིད་ཇུས་འཛིན་མྱོང་ཡོད་པ་བཅས་ཀྱི་གནས་སྟངས་ཡོད་པ་དང། དེ་བཞིན་ད་ལོའི་འོས་བསྡུའི་ཐོག་ནས་ཁོང་གཉིས་ཀྱི་ནང་ནས་སུ་ལ་འོས་བསྡུའི་རྒྱལ་ཁ་ཐོབ་པ་ཡིན་ཚེ། ཁོང་གིས་རྒྱ་ནག་ཐོག་སྲིད་ཇུས་ཇི་འདྲ་འཛིན་མིན་ཐད་གཟབ་ནན་གྱིས་ལྟ་ཞིབ་བྱེད་ཡ་ཞིག་ཆགས་ཡོད་རེད་ཅེས་སྲིད་དོན་དབྱེ་ཞིབ་པས་བརྗོད་ཀྱི་ཡོད་པ་རེད། དེ་ཡང Brookings ཞིབ་འཇུག་བསྟི་གནས་ཁང་གི་མཐོ་རིམ་ཞིབ་འཇུག་པ Joshua Meltzer ཡིས་བསྡོམས་བརྒྱབ་སྟེ་བརྗོད་ཡག་ལ། Washington ནས་རྒྱ་ནག་ཐོག་འཛིན་རྒྱུའི་སྲིད་བྱུས་དེ་ནི་མཁྲེགས་བཟུང་ཇེ་ཆེའི་ལམ་ཕྱོགས་ཤིག་ལ་བསྐྱོད་དགོས་པའི་གནོན་ཤུགས་ཐོན་བཞིན་པ་ལྟར། ལམ་ཕྱོགས་དེ་རང་ལ་སྐྱོད་གཏན་རེད་བསམ་གྱི་འདུག་ཅེས་དང། ཡང་ཁོང་གིས་ཧྥ་རན་སིའི་གསར་འགྱུར་ལས་ཁང AFP ལ་གཏམ་བཤད་བྱས་པའི་ནང་ལ། ད་ལྟའི་ཆར་རྒྱ་ནག་ཐོག་གྱོང་མཁྲེགས་ཇེ་ཆེའི་སྲིད་བྱུས་ཤིག་བཟུང་སྟེ་ལས་དོན་བྱེད་དགོས་པའི་ཐོག་ད་སྐབས་ཨ་མི་རི་ཀའི་གྲོས་ཚོགས་ནས་ཆབ་སྲིད་འཛིན་སྐྱོང་ཁང་ལ་གནོན་ཤུགས་སྤྲོད་བཞིན་པ་རེད་ཅེས་གསལ་སྟོན་གནང་འདུག་དེ་བཞིན་ཁྲིམས་ལུགས་ཀྱི་ཁེ་ལས King and Spalding ནང་གི་མཉམ་འབྲེལ་བ Jamieson Greer གྱིས། ད་ལྟའི་སྐབས་འདིར་ཨ་མི་རི་ཀའི་སྲིད་དོན་ཚོགས་པ་གཉིས་ཀའི་ཁོངས་སུ་གཏོགས་པའི་ཆབ་འབངས་ཡུལ་མི་ཚོས་ཚོང་ལས་དང་བཟོ་ལས་ཐོག་གི་གནས་སྟངས་ལ་བློ་འཚབ་བྱེད་ཀྱི་ཡོད་པར་བརྟེན། རྒྱ་ནག་ཐོག་གྱོང་མཁྲེགས་གང་ཙམ་ཞིག་བྱེད་དགོས་ཡ་དེ་ནི་སྲིད་དོན་ཚོགས་པ་གཉིས་ཀས་དབྱེ་བ་མེད་པར་སྲིད་ཇུས་དེ་འདྲ་ཞིག་བཟུང་དགོས་པ་ཆགས་ཀྱི་ཡོད་རེད་ཅེས་བརྗོད་བཞག། ཡང་ཁོང་གིས་བྱས་ན་སྲིད་དོན་ཚོགས་པའི་ཁྲོད་དུ། རྒྱ་ནག་ལ་ལྟ་ཕྱོགས་མི་འདྲ་བ་ཡོད་པའི་ནང་ལ། འགའ་ཤས་ཀྱིས་རྒྱ་ནག་གིས་དཔལ་འབྱོར་ལ་ཉམས་ཉེས་གཏོང་བའི་སྡིགས་སྐུལ་ཆེ་བ་དང། ཡང་ཁག་ཅིག་གིས་རྒྱ་ནག་གིས་རྒྱལ་དོན་བདེ་འཇགས་ལ་ཉེན་ཚབས་སྦྱོར་གྱི་ཡོད་པ་བརྗོད་པ་དང། ཡང་འགའ་ཤས་ཀྱིས་གནད་དོན་དེ་གཉིས་གཉིས་ཀའི་ཐོག་ནས་རྒྱ་ནག་ལ་དོགས་ཟོན་ཆེན་པོ་བྱེད་དགོས་ཀྱི་ཡོད་པ་ཐེར་འདོན་བྱེད་མཁན་ཁག་ཅིག་ཡོད་པ་དང། ཡང་ལྟ་ཕྱོགས་གཞན་དེ་ནི་རྒྱ་ནག་གིས་སྡིགས་སྐུལ་དེ་ཙམ་བྱེད་ཐུབ་ཡ་མེད་པ་ལས་རྒྱ་ནག་གི་ཐོག་ལ་དཔལ་འབྱོར་ཉེས་ཆད་བཀལ་དྲགས་ཀྱི་ཡོད་ལུགས་བརྗོད་མཁན་ཀྱང་ཡོད་པ་རེད། གང་ལྟར་རྒྱ་ནག་གི་ཐོག་ལ་ལྟ་ཕྱོགས་གང་འདྲ་ཡོད་མིན་ཀྱང་རྒྱ་ནག་གིས་ཚོང་དཔལ་འབྱོར་དང་རྒྱལ་དོན་བདེ་འཇགས་ལ་གནོད་གཞིའི་ཉེན་ཁ་ཡོད་པ་དེ་ནི་ད་ནས་ལོ་བཅུ་ཕྲག་གཅིག་མིན་ཙམ་ནས་ཨ་མི་རི་ཀའི་གཞུང་དམངས་ཀྱི་ངོས་འཛིན་ཐོབ་པ་ཞིག་ཡིན་འདུག་ད་རེས་ཀྱི་སྲིད་འཛིན་འོས་བསྡུའི་ནང་ལ་སྤྱི་མཐུན་ཚོགས་པའི་སྲིད་འཛིན་འོས་མིར་ངེས་གཏན་ཡིན་པ། དེ་སྔའི་སྲིད་འཛིན་ཌོ་ནལ་ཊམ་གྱི་འཛིན་སྐྱོང་གིས་རྒྱ་ནག་གི་དངོས་ཟོག་ཆེས་མང་གི་ཐོག་ལ་ཚོང་ཁྲལ་བཀལ་བ་སོགས་གནང་སྟེ་རྒྱ་ནག་ལ་ཧ་ཅང་གྱོང་མཁྲེགས་རང་བཞིན་གྱི་སྲིད་ཇུས་འཛིན་མྱོང་ཡོད་པ་དང་ཁོང་གི་རྗེས་ལ་ལས་ཐོག་སྲིད་འཛིན་ཇོ་བྷའི་ཌེན་གྱིས་རྒྱ་ནག་ལ་མཉེན་ལྕུག་གི་སྲིད་ཇུས་མ་བཟུང་བ་མ་ཟད། དེ་སྔ་སྐུ་ཞབས Trump གྱིས་རྒྱ་ནག་ཐོག་བཀལ་བའི་ཚོང་ཁྲལ་མང་ཆེ་བ་རང་འཇགས་དམ་འཛིན་གནང་པ་དང། དེ་བཞིན་རྒྱ་ནག་གིས་ཚད་མཐོའི་ཀམ་པུ་ཊར་ལྕེ་བླུད་བཟོ་བའི་ནུས་པ་འགོག་ཆེད་དུ་ཕྱིར་ཚོང་གི་བྱ་གཞག་ལ་སྟངས་འཛིན་དམ་དྲག་གནང་བ་དང། རྒྱ་ནག་ལ་མ་རྩ་འཛུགས་འཇོག་ཤུགས་ཆེར་མི་འབྱུང་བའི་ཆེད་དུ་ཚོད་འཛིན་གྱི་བཀོད་ཁྱབ་བཏང་བ་སོགས་གནང་ཡོད་པ་རེད། བྱས་ཙང་ད་ལོའི་འོས་བསྡུའི་ནང་ལ་སྐུ་ཞབས Trump འམ་ཡང་ན་སྐུ་ཞབས Biden ཁོང་གཉིས་ནས་སུ་ལ་སྲིད་འཛིན་དུ་འོས་འདེམས་བྱུང་བ་ཡིན་ན། ཨ་མི་རི་ཀའི་གཞུང་གིས་རྒྱ་ནག་ཐོག་མུ་མཐུད་གྱོང་མཁྲེགས་རང་བཞིན་གྱི་སྲིད་ཇུས་ཤིག་འཛིན་རྒྱུ་ངེས་པ་ལྟ་བུ་ཡིན་འདུག། གནས་ཚུལ་འདི་ཕྱོགས་བསྒྲིགས་དང་སྙན་སྒྲོན་ཞུ་མཁན་པད་མ་བདེ་ཆེན་ཡིན།